ང་བཅས་ཚུ་འཛམ་གླིང་གི་མཐའ་འཁོར་ལུ་ལྟ་བ་ཅིན་མི་མང་རབས་ཅིག་ཚ་གྱང་ནང་མཐོང་ཡི་ཁོང་གི་མ་འོངས་པའི་དུས་ལུ་ལྟ་ཞིནམ་ལས་ཁོང་ཚུ་ཚ་གྱང་ཕོག་ཆི་ནུག་ད་དེའི་ཤུལ་ལས་ག་ཅི་འོང་ག་ཁོང་ཚུ་ཧ་ལསཔ་མས་མ་འོངས་ལུང་བསྟན་གྱི་གསུང་དེབ་ནང་གསལ་ཏོག་ཏོ་འབད་གསལ་བསྒྲགས་འབད་ནུག་དཀོན་མཆོག་གི་མ་འོངས་པའི་དུས་ལུ་འཆར་གཞི་འདི་ཚུ་དང་ཡིད་ཆེས་དྲག་པོ་ཚུ་ཁྱིམ་ནང་འབག་འོངམ་ལས་དེ་ཡང་མགོ་ལས་མཇུག་ཚུན་རྒྱལ་པོ་ཚུ་ལས་རྒྱལ་པོ་འབད་མཛད་ནི་ཨིན་པས་ང་བཅས་ཚུ་ཡིས་བརྗོད་དོན་འདི་ལོག་སྟེ་ལྟ་གེ་ཡང་ན་གསུང་དེབ་ནང་ལས་ཨིན་པ་ཅིན་ང་དད་པ་བསྐྱེད་ནི་ཡང་ན་གསུང་དེབ་ནང་ལས་མེན་པ་ཅིན་དེ་ཚུ་ང་གི་དོན་ལུ་མེན་མ་འོངས་ལུང་བསྟན་གཅིག་གི་བདུན་ནང་ལྟ་དུས་སྤྲིན་དཀར་པོའི་གུ་ལས་ཁོ་འབྱོན་འོང་མིག་ཏོ་ཡོད་ཚད་ག་ར་གིས་ཁོ་མཇལ་འོང།

ཡེ་ཤུ་པའི་གསུང་རབ་ལས་ད་ལྟོ་ཚུན་ཁོ་ལོག་འབྱོན་ནི་ཟེར་ཡིད་ཆེས་མ་བསྐྱེད་ག་ཁོང་ཚུ་གིས་ཁོ་ལོག་འབྱོན་ནི་འཕྲལ་ར་འབྱུང་འོང་ཟེར་ཡིད་ཆེས་མ་བསྐྱེད་ག་དེ་ནང་རྟགས་མཚན་ག་ནི་ཡང་འདུག་ག་གསུང་དེབ་ནང་ལུ་ཡེ་ཤུ་འབྱོན་ནི་སྦོ་ལོགས་ཁར་ལྷོད་ནི་ཨིན་མེན་ག་དེ་ཚུ་ཁྱོད་དང་ང་གིས་ངོ་མ་འབད་ཡེ་ཤུ་ལོག་འབྱོན་ནི་མཐོང་ཚུགས་ནི་ཨིན་མེན་ག་རྟགས་མཚན་ཚུ་ག་ཅི་ར་འོང་ག་ང་བཅས་ཚུ་འགོ་དང་པ་དྲི་བ་འདྲི་མི་མེན་ཡེ་ཤུའི་སློབ་མ་ཚུ་ཡང།

ཁོང་ཚུ་གིས་ང་བཅས་མི་སེར་ཚུ་ལུ་དཀོན་མཆོག་གི་གསུང་རབ་ཚུ་ལས་མེན་པར་རྫུན་པ་རྟགས་མཚན་དང་རྫུ་འཕྲུལ་ཚུ་སྟོནམ་ཨིན་ག་ཅི་སྨོ་ཟེར་ན་རྫུ་འཕྲུལ་འབད་ཡི་ཟེར་ན་ཨ་ནི་གཅིག་གིས་མི་བཏུབ་དེ་ཚུ་དཀོན་མཆོག་ལས་ཨིན་ཟེར་སླབ་མི་ཚུགས་རྫུ་འཕྲུལ་གྱི་རྒྱབ་ཁ་ལས་ཐོན་ཁུངས་གཞན་སོ་སོ་ཅིག་འདུག་ཁྱོད་ཀྱིས་ཤེས་ག་གསུང་དེབ་ནང་འདྲེ་ཚུ་གིས་ཡང་རྫུ་འཕྲུལ་འབད་ཚུགས་ཟེར། མ་འོངས་ལུང་བསྟན་བཅུ་དྲུག་བཅུ་བཞི་ག་ཅི་སྨོ་ཟེར་ན། ཁོང་ག་ར་ཀུན་དབང་དཀོན་མཆོག་གི་ཉིནམ་སྦོམ་དེ་ཁར་དམག་རྐྱབ་ནིའི་དོན་ལུ་འཛམ་གླིང་ཧྲིལ་པོ་རྒྱལ་པོ་ཚུ་བསྡུ་བ་འོང་མི་བདུད་རྒྱལ་དང་རྟགས་མཚན་ངན་པ་སྟོན་མི་རྣམ་ཤེས་ཚུ་ཨིན་པས་རྫུན་པ་སློབ་དཔོན་ཚུ་གིས་མིག་འཕྲུལ་དང་རྟགས་མཚན་ཚུ་སྟོན་ཏེ་ཁོང་གི་འབད་མི་ཚུ་བདེན་པའི་རྟགས་ཨིན་ཟེར་འོང་དེ་རྫུན་པ་རྟགས་མཚན་ཚུ་བདུད་ཀྱིས་བློ་སྤོབས་བསྐྱེད་བཅུགཔ་མས། ཕོ་རྒས་དང་ཨམ་སྲུ་ཚུ་ལུ་མགུ་སྐོར་རྐྱབ་ཨིན་ཁོང་ཚུ་རྫུན་པ་ཨིན་ཁོང་ཚུ་ངོམ་པ་དང་ཁྲིའུ་དག་གནམ་མེད་ས་མེད་ཡིད་ཆེས་མ་ཚུགས་པའི་རྫུན་པ་ཚུ་སྟོནམ་ཨིན་ཁོང་ག་ཨིན་རུང་ཆོས་འབད་ས་འོང་བས་ཁོང་གི་རྫུ་འཕྲུལ་ཅན་གྱི་རྟགས་མཚན་ཚུ་ནདཔ་ལུ་དྲག་བཅུག་ཟེར་དེ་ལས་གསུང་རབ་གསལ་ཏོག་ཏོ་འབད་སྟོན་ཏེ་ཡོད་མི་ཚུ་མ་ཚི་བ་ཅིན་རང་གིས་ཤེས་དགོ།

བྱུང་སྦེ་འདི་ཚུ་མཐོང་ཚུགསཔ་ཟེར་གསུང་ནུག་མ་ཐི་ཁལ་གཅིག་བཞི་གི་དྲུག་ནང་དེ་སྦེ་གསུངམ་མས་དེ་ལས་ཁྱོད་ཀྱིས་དམག་དང་དམག་གི་གནས་སྟངས་ཚུ་ལུ་སྣང་བ་གོ་རུང་དུས་རབས་ཚུ་ལས་མར་ང་བཅས་ཚུ་ལུ་དམག་འཁྲུགས་དང་ཆད་ལྟ་ཚུ་མ་བྱུང་ག་ཡང་ན་ང་བཅས་ལོ་ངོ་བརྒྱ་ཁོ་ཡི་ཡོང་ལུ་འཐབ་འཛིང་འབད་དེ་ཡོད་པ་ཅིན། ཚོར་སྣང་དགའ་སྐྱིད་འབྱུང་མོད་དམག་ཆེན་ཚོ་འཛམ་གླིང་བསྟན་པ་རྫོགས་ནི་རྟགས་མཚན་དབྱིངས་ཡིན་ཟེར་བསླབ་མེད་ཚོ། དམག་ཆེན་འདི་མ་ཚིག་གཉིས་མི་མཐའི་གལ་ཆེན་ཞིག་གི་མདུན་དགའ་སྐྱིད་མཛེས་དམིགས་རྒྱུན་དང་དམིགས་རྒྱུད་དམག་བཅའ་བོང་རྒྱལ་ཁབ་དང་རྒྱལ་ཁབ་དམག་བཅའ་བོང་དབྱིངས་ཤུགས་ཀྱི་དབྱིངས་ཤེས་ཁྱིམ་མི་ཚོ་དགའ་ར་འཇུར་མ་དུ་ཡི་ཧེ་མ་ར་འཛམ་གླིང་ཡོངས་བསླུ་བའི་དམག་འཛིང་ཆབ་ནི་ཨི་མེད་ལོ་ཅོག་སོ་སོ་ན་འབེལ་བ་བྱིན་འཛམ་གླིང་ན་དམག་འཛིང་ཆབ་ནི་ཨི་མེད་ད་དོ་ང་ཅའི་དུས་རབས་ལོ་ངོ། འཇའ་འཁོར་ཁལ་ཆེ་བཅིབས་པ་ན་ལྷོད་ལས་མ་བྱས་ལོག་ཏི་ཧེ་མ་ཡི་ལོ་ངོ་འཇའ་འཁོར་ཁལ་བཅིབས་པ་ན་མིག་ག་ར་ཡི་ཁྲག་ཆེན་ན་ལྟ་བ་བྱིན་ལ་ལུས་གཅིག་གིས་ཕོ་ཚོད་སྐྱེས་ཏེ་ལོ་ངོ་འཇའ་འཁོར་ཁལ་བཅིབས་པ་ན་མི་ཡི་འཆི་བ་དམག་འཁྲུག་ལྕམ་གཅིག་གིས་ས་ཡ་གཅིག་བརྒྱ་བརྒྱད་བཅུ་འདེབས་བྱེད་བྱུང་ནོ་ལོ་ངོ་འཇའ་འཁོར་ཁལ་བཅིབས་པ་དང་ཁལ་ཆེ་བཅིབས་པ་ཚོ་ན་དམག་འཁྲུག་གིས་མི་བག་དོག་ཟུམ་སྤུབས་ཏེ་བདུན་ནོ། སུ་དན་རྒྱལ་ཁབ་ནང་རྩ་ལག་གི་དམག་འཁྲུག་ཁོང་ཁྲོ་ལངས་ཏེ་ཡོད་པའི་སྐོར་ལས་མནོ་བསམ་བཏང་དེ་ལས་ཏན་ཏན་མེད་པའི་ཨབ་རི་ཀའི་རྒྱལ་ཁབ་ཚུ་དང་རྩ་ལག་ཚུ་ཨབ་རི་ཀའི་རྒྱལ་ཁབ་ཚུ་ནང་དེ་ལས་ལི་བི་ཡ་ས་གནས་ཚུ་ནང་བྱུང་ནུག་ཨིན་རུང་མི་ཏྲི་ལེནཌ་འདི་གཙོ་བོ་དམག་འཁྲུག་འབྱུང་སའི་ས་གནས་ཨིནམ་ལས་ཨི་རག་དང་སི་རི་ཡ་དམག་འཁྲུག་གིས་ཕྱགས་ཚར་ནུག་ཡེ་ཤུའི་གསུང་རབ་ཚུ། འཇོག་དྲགས་པའི་གྲུབ་སྣང་འཛམ་གླིང་གི་ཞི་བདེ་འདི་གནའ་མི་ས་མི་འཇིག་ཉེན་ཅན་ཅི་ཡིན་དབྱིན་ཧྲུའུ་ཀི་གཏད་རབས་པའོ་ལུས་ཀྱི་འགྲེལ་བཤད་དེ་བས་བྱབ་ནས་དྭངས་པ་ཐེ་སོ་ལོ་ནི་ལྔ་གྱི་གསུམ་ན་གྷ་དེ་བས་ཟིན་ཁོང་རྨིས་ཚུལ་གྱི་ཞི་བདེ་དང་སྲུང་སྐྱོབ་ཡོད་ཟེར་བསླབ་པའི་དུས་ལུ་ཨམ་སོ་སྦྲུམ་འབའ་མི་ཕྱི་ལུ་ཨར་ལུ་ཀེ་ནི་ན་ཟུག་ལྕགས་རྡོ་ཟུམ་དེ་འཕྲལ་ལས་སྣབས་ཏོ་བཅས་རིན་མི་བི་འཇིགས་པ་འབྱུང་བཞིན་པའི།

བཙུགས་གནང་ནུག་འཛམ་གླིང་སྤྱི་ཚོགས་གནམ་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་དེ་ཚུ་ལུ་ག་ར་ཡི་བེ་ཚོའི་དགྲ་ཤོག་འཛམ་གླིང་སྤྱི་ཚོགས་ཡོད་དེ་འབད་རུང་འཛམ་གླིང་ཞི་བདེ་འདི་རྩ་ལས་གྲུབ་མ་ཚུགས་པས་དམག་ཆེན་འདི་དེ་སྦེ་རང་བྱུང་སྟེ་ཡོདཔ་ལས་དམིགས་ཡུལ་ག་ར་བསྐོར་ཏེ་འདུག་ང་བཅས་ཚུ་གིས་མཐོང་ཚུགས་པས་ལུང་བསྟན་པ་ཚུ་ག་ར་ད་རེས་འགྲུབ་ནུག་གསུང་འདེབས་ན་གསུམ་མེད་བདེ་སྐྱིད་ང་བྱེད་ཀྱི་དུས་དག་དོན་གྱི་ལོ་རྒྱུས་བསླབ་མེད་དག་ང་བྱེད་ཚུལ་གྱི་རྟགས་མཚན་རྫོགས་རང་བཞིན་གནས་སྟངས་ནང་ཁྱོད་ལུགས་རྟགས་བརྒྱད། མེ་མཐའི་མཁས་བྱེད་བཞིའི་མདུན། ལོངས་ཕྱོགས་སོ་སོ་ལུགས་ངའི་མུ་གེ་དང་ས་ཡོམ་འབུམ་ཚོ་བཅའ་འོང་ང་བྱེད་ལུགས་མུ་གེ་ཚོ་ཨ་སྟག་རང་མ་བྱུང་གམ་དེ་ན་ཨ་ལོ་ཏུ་སྐྱེས་མེད་ཚོ་མི་དགའ་ཨི་ང་བྱེད་བེ་ས་ཡུལ་དེ་བེའུ་རྡ་ཨ་ན་ལུགས་སོ་སོ་བེའུ་ཡུལ་ཨི་ཤུ་གི་ངའི་མུ་གེ་ཅི་བེ་ལུང་བསྟན་མ་གནང་མེད།

སུམ་ཅུ་སོ་བརྒྱད་ཚུན་ལས་ཕར་འཛམ་གླིང་ནང་ཡོད་ཟེར་ཨིན་པས་འཛམ་གླིང་མི་རློབས་བགོ་བཤའ་ཆ་དྲུག་ལས་ཆ་གཅིག་དེམ་ཅིག་ད་རེས་ཕྱི་རུ་ལྟོཝ་བཀྱེས་སྦེ་སྡོད་དོ་འོང་འཛམ་གླིང་མུ་གེ་རྒྱ་ཆེཝ་ཚུ་ནང་ཁྱོད་ཀྱིས་བལྟ་བ་ཅིན་རྣམ་རྟོག་ལང་སི་སི་ཨིན་མས་ཡེ་ཤུ་གིས་ད་རུང་ས་ཡོམ་ཡང་བྱུང་འོང་ཟེར་གསུངས་ནུག་མ་ཐའི་ཁལ་གཅིག་བཞི་གི་བདུན་ལུང་ཕྱོགས་སོ་སོ་ལུ་ནད་མུ་གེ་དང་ས་ཡོམ་ཚུ་རྐྱབ་འོང་འདི་ཚུ་ཕོ་ཚོད་སྐྱེད་དེ་འཛམ་གླིང་འདི་ནང་ད་རེས་ཁམ་གཅིག་གར་ས་ཡོམ་ཚར་ལྔ་བཅུ་འདེམས་གཅིག་ཉིན་རེ་ན་ཡང་ན་ལོ་གཅིག་ལོ་ཚར་སྟོང་ཕྲག་ཁལ་གཅིག་འདེམས་གཅིག་འཚོ་བ་བྱིན། ད་ལྟོ་ཚུན་ཚོད་ལོ་སྟོང་གི་བདུན་འགྱུར་བ་ཨིམ་ལས་འདི་ཚོ་ཕོ་ཚོའི་སྐད་དེ། དེ་ན་འཆི་བ་རྨི་གྲངས་འབུམ་བརྒྱད་དེ་ལས་ལྷག་དེ་རྨི་ལོ་ཤི་གིན་ས་ཡོམ་ལས་རྟེན་འབྲེལ་དང་ཚོ་ལག་དྲག་པོ་ལས་འདས་འབྱུང་ཨིན་ད་ལྟོ་ཁོ་གི་ལུང་སྟེ་གནའ་མི་ཚོ་མི་དེ་གི་རྨིའི་ཚད་ཀི་སྐོར་ལས་གནའ་མི་ཚོ་ལུགས། རྟ་སྐད། ང་བཅས་ཀྱིས་སྐྱོན་ཕྱོགས་ཀྱི་ལུང་བསྟན་གནང་མེད་ཚུལ་དང་ཚུལ་ཁྲིམས་སྒྲིག་གཞི་གི་སྤྱི་ཚོགས་ཚུ་རང་རང་སོ་སོ་བབ་བྱུང་དེ་ཡང་སྐྱོན་ཕྱོགས་ལུགས་མ་འཇོན་པའི་ཧེ་མར་ཚུལ་ཁྲིམས་ཉམས་ནི་དང་ཉན་ལྷད་ཚུ་ས་གནས་ག་དེ་ཡང་དར་ཆབ་བས་འཇོག་ནུ་མི་དེ་གལ་ཆི་བཞི་སུམ་ཅུ་སོ་བདུན་སུམ་ཅུ་སོ་བརྒྱད་ནོ་བ་ཟེར་མི་དེའི་སྐབས་ལུ་བྱུང་བའི་ཉིམ་གཟུམ་གཉིས་བུ་བྱོན་ནི་ཉིམ་དེ་ཡང་དེ་གཟུམ་གཉིས་ཨི་ཤུགས་ཀྱིས་སོང་ནུ།

སྐྱོན་ཆོག་མེད་པར་ཁོང་རང་གིས་རང་འབད་འཚུབ་ཟེར་བའི་མི་ཚད་ཨིན་རྡོ་གཟུམ་འདོན་ནོ་ནོ་ཝང་གི་ཆབ་བྲག་སྦས་ནོ་ཆུ་རུད་འོང་དོ། ཚུལ་ཁྲིམས་བཟང་སྤྱོད་ཚུལ་མ་ཉམས་ཏེ་འདུག་ཟེར་ནོ་ཝང་གིས་བསྟོད་ནོ་ཁོང་གིས་ཆུ་རུད་འོང་དོ་ཟེར་རྟགས་བསྟོད་ནོ་དེ་བོ་ད་སྨིན་ཚུལ་ཁོ་ཡི་འདུལ་ལོ་ཁོང་རང་དུས་ཆེན་གྱི་མི་ཚད་འདོན་ནོ་ཁོང་ཚོ་ཆོས་དང་འབྲེལ་བ་མ་བྱོ་ཡས་ཁོང་ཚོ་ཁོང་རའི་སྡིག་པ་ཚོ་བཤགས་པ་མ་ཕུལ་ཡས་ཁོང་རའི་སེམས་འདི་གནའ་མི་ས་མི་མ་ཁོམ་པ་འདོན་ནོ་དེ་ལས།

དེ་ཚོ་ལོ་ངོ་མ་རབས་གཅིག་ཡི་ན་ལོ་བློ་བདེ་སྟོབས་སྟོབས་པའི་ཡུལ་མི་ཚོ་ད་དུང་བཀྲུ་སྣི་དགུ་བཙུན་ནོ་བཟའ་ཚང་དེ་ཚོ་ལོ་མ་རབས་གཅིག་བརྟན་སྟོབས་སྟོབས་ཡུལ་མི་ཚོ་ཉམས་སྣི་དང་སྟོབས་སྣི་དགུ་བཙུན་ནོ་བཟའ་ཚང་ཚོ་ཁ་རྗེ་འཇོ་མི་སྐད་ངན་ཚབ་ཆེན་ག་ཅི་ཡི་ན་ཨི་ཤུ་འཇོ་བ་འཇོ་ནི་བེ་དོ་ང་ཅེ་ཚོ་འདྲ་བྲིས་བེ་ཡོད་ག་སྐྱོན་ཆོས་ཀྱི་ང་ཅེ་ལུ་སུམ་མེད། ཨ་ནེ་དང་མཉམ་སྟག་ཚན་འག་ར་ཆོས་རྒྱལ་མཐའ་འཁོར་ན་ཡོད་མི་ཚུ་འག་ར་དོན་གྲུབ་རྣམས་ལས་དབྱི་ཤུ་ཇོ་ནེའི་འདོད་ལུགས་ཆོས་སྒྲ་བྲིས་ཡོད་ག། གསུང་དེབ་ན་ལོ་ཡང་དཔལ་འབྱོར་ཏན་ཏན་མེད་པའི་སྐོར་ལས་དུས་ཐ་མ་ལུ་སྟག་ཚན་དབྱིན་ཡིན་ཟེར་ལུང་བསྟན་གནང་ནོ་ཡ་ཀོབ་སྔ་ཀྱི་སྤྱིའི་ལས་གསུམ་ཚུན་དེ་བས་གསུང་ནོ། དབའས་ཆོས་ཚུ་ཆུབ་ཚུ་ཚུ་ཧྲོ་ཆོས་སྐུ་འབྱུང་གནས་ཡིན་པའི་སྡུག་བསྔལ་འདོད་ལུགས།

ཡང་ན་ཆུའི་ཕྱིའི་མ་ཚུབ་པའི་དབང་པོ་ཉིད་མི་ཚེ་བཟོ་སྙིང་ན་ལུག་ཇོ་ནོར་མ་ཉུལ་ཚུ་བསགས་བཞག་ནི་ཨི་ན་མ་འོ་ལུང་བསྟན་བཅོ་བརྒྱད་ཀྱི་བཅུ་བདུན་དུས་ཚོད་གཅིག་གི་བདུན་དུས་གསུམ་ཇོ་ནོར་སྦོམ་ཐེའུ་ར་བཀླག་ཕྱི་ཡི་བཟེད་བརླབ་བཞིན་ལས་སྔགས་ཀྱི་ཕྱག་རོགས་དབྱིག་ཤུ་ཇོ་མདོ་ལུང་བསྟན་རྣམ་སྨིན་ཚུ་ག་ར་ང་བྱེད་ཀྱི་དཔི་ཁ་འབྱུང་སྨད་རྟགས་མཚན་ཚུ་གོས་བདུན་གྲུབ་སྨད། རྫུན་པའི་མཱ་ཤི་ཀ་དང་ལུང་བསྟན་སྣང་མེད་ཚོ་དམག་ཆེན་དང་དམག་གི་འཐོར་ཐམས་ཤེས་མེད་ཚོ་སྐྱེ་ཉམས་ལོ་ངོ་དེ་བེ་རུ་སྐྱེ་ཉམས་མི་མོ་རྒན་ཚོ་ཚབ་ཆེན་རེ་གནས་ཚོ་ས་ཡོམ་ཚོ་དོལ་སྤྱོད་ཀྱི་མ་རུངས་པ་ཁྱིམ་ནག་གི་མི་ཚོ་ཁ་རྗེ་སོ་སོ་ཇོ་ནི་རྩུབ་སྤྱོད་ཀྱི་ང་ཅེ་ས་གནས་ཚོ་ན་ཆབ་ནི། དཔལ་འབྱོར་གྱི་ཏན་ཏན་མེད་པའི་དེའི་རྟགས་མཚན་ཚོ་ག་ར་ཡིན་པས།

དབུས་ཀྱི་ཡོད་ཚད་སྤྱི་ལུགས་སྤང་བྱ་སྦས་ནི་སྡོད་ལུགས་རྒྱལ་སྲིད་ཀྱི་འཕྲིན་བཟང་འདི་འཛམ་གླིང་ཡོངས་ཁྱབ་ལུགས་གཤེགས་ཚ་ཡི་བཤུལ་ལུགས་བདུད་ཐ་མ་འདི་ཐོན་འོང་མ་འོང་ལུང་བསྟན་བཅུའི་གཞི་འབྲུ་ན་ལས་མནོ་བསམ་འདྲེན་མས་བདེ་ལེགས་ཞིང་ཁམས་ཀྱི་སྦུ་ན་ཕོ་ཉ་བཞིན་གྱི་ཕུག་ཡོད་སྔགས་ཀྱི་རྗེས་ཡིན་ས་གཞི་དགུ་བདུད་མི་ཁོང་གི་དམིགས་ཡུལ་དང་སྐྱེས་རི་དང་སྨིན་མ་རེ་རེ་བཞིན་དུ་རྒྱུན་མ་ཆད་པ་ཞིག་ནི་འཕྲིན་བཟང་དེ་འཁོར་ལོ་གདུགས།

ཡོད་རིགས་ཡོད་ཚད་ལག་ལེན་ཐབས་པའི་དམིགས་ཚུལ་ལུགས་བསྟོད་ནི་བེའུ་དབྱིན་ཇུས་ཨེ་ཤི་ཡ་ཡུ་རོ་སི་ར་ཤི་ཡ་རྒྱ་ནག་ནག་རྡུལ་འདི་བེ་རུ་ཡང་ན་རྒྱལ་ཁབ་གཞན་ག་དེ་གཉིས་རུ་ཨ་ནི་གསུང་རབ་ཀྱི་རྒྱལ་སྲིད་འདི་འཛམ་གླིང་ཡོངས་རུ་འབྱོར་བ་ར་ཁྱབ་འདི་དམིགས་ས་ཡ་བེ་ཨི་ཤུ་ལུ་ངོ་ཤེས་ནི་དགོས་ཚུལ་ནོ་ཁོང་ཚུལ་གྱི་སྐྱོན་ཆོ་ལོག་འབྱོར་བ་ར་བྱོན་ནིམཐོང་ཚུལ་ནི་མེད། ཁོང་གི་རྟགས་མཚན་ཚུ་ལྷབ་འདི་དེ་ལས་ཡིད་ཆེས་སྐྱེས་ཏེ་ང་བྱས་ཚུ་རྡུལ་ཐམ་བའི་གུ་ལྷོད་དོ་ཟེ་ལྷབ་གནུང་འཁོར་ལོག་འཇོན་ནི་འདོད་ལུ་སྐྱོན་ཆོས་ཀྱི་ང་བྱས་ལུ་དགྲ་དྲི་བའི་རྡུལ་སྒོ་ནི་ཨིན་པས་ཕྱག་རོགས་ཚུ་ཆོས་ཀྱི་མཐོང་དོ་ཟུམ་ལུང་བསྟན་རྟགས་མེད་ཚུ་ག་ཨ་ར་གོས་དོན་བསྒྲུབ་ལས་ཆོས་ལུ་བདེན་པའི་ཉམས་མྱོང་ཐོབ་དོ་ཟུམ་ཨི་ཧྲུག་ཐེན་རྙེད་པ་འཇོན་ནི་འདོད་ལུ་ཆོས་དགྲ་དྲི་བས་ནི་ལུ་ག་སྐམ་དག་ང་བྱས་ག་ཨ་ར་ང་བྱས་དང་མཉམ་སྨོན་ལམ་ཞུ་གས་ཞིང་ཁམས་ན་ཞུ་མིག་གཙོ་སྐྱོན་ཆོས། ང་བྱིས་ཀྱི་ཆོས་ལུགས་བསྟོད་པ་དང་བཀའ་དྲིན་ལེགས་གསོ་ཡོད་ང་བཅས་ར་ཡི་སྡིག་པ་ཚོ་ག་ར་ཤག་པ་གནང་སྟེ་བྱོས་ཀྱི་ཆ་ཚང་ཏོག་ཏོག་གི་བྱིན་རླབས་གནང་ང་བཅས་ཨ་ནི་ལས་རིམ་ཕུད་ཚོ་མི་དེ་ལུགས་ཆོས་ལུགས་བཀའ་དྲིན་ལེགས་གསོ་ཡོད་ད་ཏོག་སྔགས་ཀྱི་རྨི་ལམ་འདི་ཡབ་སྐྱོན་མཆོག་རྩ་བ་ཡེ་ཤུ་དམ་པའི་ཐུགས་ཉིད་སེམས་གསུམ་གྱི་མཚན་བསླུ་བའི་ཞུ་ཨིན་ཨ་མེན།